ཀུན་བཟང་རིགས་ལྔ་སེམས་དཔའ་ཡབ་ཡུམ་དང་ཐུབ་དྲུག་སྒོ་བ་ཁྲོ་རྒྱལ་ཡབ་ཡུམ་དང། གནས་ཡུལ་མ་མོ་དབང་ཕྱུག་སྒོ་སྐྱོང་སོགས་དམ་པ་རིགས་བརྒྱའི་ཚོགས་ལ་གུས་ཕྱག་འཚལ། བདག་སོགས་འགྲོ་ཀུན་བློ་སྣ་ཆོས་ལ་སྒྱུར། མ་གྱུར་འགྲོ་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཁམས་གསུམ་འཁོར་བའི་སྡུག་བསྔལ་ལས་བསྒྲལ་ཏེ། རྣམ་མཁྱེན་གཏན་གྱི་བདེ་བ་རྫོགས་པའི་སངས་རྒྱས་ཀྱི་ས་ལ་འགོད་པར་བྱའོ་སྙམ་པའི་ངང་ནས་ཀུན་སློང་བྱང་ཆུབ་ཀྱི་སེམས་དང་བཅས་ཏེ་ལེགས་པར་གསལ་བཏབ་སྟེ་གསན་པར་ཞུའོ། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ལུ་བསམ་གྱིས་མི་ཁྱབ་པ་ཞིག་བཞུགས་ཡོད་པའི་ནང་ལས་ད་རེས་ང་བཅས་ཞུ་ནི་དེ། བར་དོ་ཐོས་གྲོལ་ཟེར་མི་དེ་ཞུ་བའི་སྐབས་ཨིན་བར་དོ་ཐོས་གྲོལ་ཟེར་མི་དེ་ཡང། སངས་རྒྱས་ཀྱི་གསུང་རབ། བཀའ་བརྒྱད་ཁྲི་བཞི་སྟོང་ལ་སོགས་པ་གསུངས་ཏེ་ཡོད་ས་ཅིག་རུང་དེ་ཚུ་ཆ་མཉམ་ཕྱོགས་བསྡུ་བ་ཅིན། བར་དོ་ཐོས་གྲོལ་དེ་ནང་ལུ་མ་འདུས་ཅིག་མེད་ཟེར་གསུངམ་ཨིན་པས། དེ་བཟུམ་མའི་གི་གསུང་རབ། ཐམས་ཅད་ཀྱི་སྙིང་པོ་གཅིག་ཏུ་དྲིལ་བ་གུ་རུ་རིན་པོ་ཆེ་གི་གསུང་གདམས་ངག་ཟབ་མོ། གཏེར་སྟོན་གྱི་རྒྱལ་པོ་ཆེན་པོ་གྲུབ་ཐོབ་ཀརྨ་གླིང་པའི་གི་གཏེར་ལས་བྱུང་སྟེ་ཡོད་མི། བར་དོ་ཐོས་གྲོལ་དེ་ཞུ་བའི་སྐབས་ལུ་ཡང། བར་དོ་ཐོས་གྲོལ་སྡེ་ཚན་རྣམ་པ་དྲུག་དེ་ཅིག་གི་ཐོག་ལས་དབྱེ་སྟེ་ཞུ་དོ། ད་དེ་གི་ནང་ལས། ང་བཅས་ར། སྟེ་ཡར་ལས་རིམ་པ་བཞིན་དུ། རང་བཞིན་སྐྱེ་གནས་ཀྱི་བར་དོ། རྨི་ལམ་གཉིད་འཁྲུལ་གྱི་བར་དོ། ཏིང་འཛིན་བསམ་གཏན་གྱི་བར་དོ། འཆི་ཁར་སྡུག་བསྔལ་གྱི་བར་དོ། ཟེར་མི་དེ་ཚུ་གོང་ལུ་ཞུ་ཚར་བ་ཡིན་ལ། ད་ད་རེས་ལྔ་པ། ཆོས་ཉིད་འོད་གསལ་གྱི་བར་དོ་ཟེར་མི་དེ་ཞུ་བའི་སྐབས་ཨིན། ཆོས་ཉིད་འོད་གསལ་གྱི་བར་དོ་དེ་ཞུ་བའི་གི་སྐབས་ལུ་ཡང། ད་ཧ་ལམ། ད། གོང་དུ་ཞུ་ཚར་ཡིན། ད་དེ་ནང་ལས་མར་ཁ་ཙ་ཁ་ཉིམ་གྱི་འཕྲོ་མཐུད་དེ་ག་དེ་སྦེ་གསུངས་ནུག་ཟེར་བ་ཅིན།

ངོ་ཤེས་དྲན་ཤེས་གང་རང་ཡིན་དེ་སྐྱེད་པའི་གསལ་བྱེད་རོ། དེ་ཚུ་གི་ལྷག་བསམ་རྣམ་དག་གི་ཐོག་ལས་འབད་ཞིནམ་ལས་འབད་གཤིན་པོ་འདི་ལུ། ད་ངོ་སྤྲོད་དེ་སྦེ་རྐྱབ་དགོ་དོ་ཡོདཔ་ཨིན། ད་དུས་ཚོད་དང་བཅས་པའི་ཏེ་ཁ་ཙ་ཁ་ཉིམ་ལས་བར་དོ་དང་པོ་གཞིའི་འོད་གསལ་ཤར་སྟངས་ཀྱི་སྐོར་ལས། དེ་ལས་བར་དོ་དང་པོ་གཞིའི་འོད་གསལ་ངོ་སྤྲོད་སྟངས་ཀྱི་སྐོར་ལས། དེ་སྦེ་ངོ་སྤྲོད་པྲག་ཅེས་པའི་བ་ཅིན་ངོ་འཕྲོད་དེ་སྐྱེད་པའི། ད་ལན་གསུམ་དེ་ཅིག་ལྷག་པའི་སྒང་ལས། དང་པོ་དེ་བདེ་བའི་ཤའོ་གཉིས་པ་དེ་སྐྱིད་བདེ་བའི་སྐབས། གཉིས་པ་དེ་ཀའི་སྐབས་ལུ་ཨ་ནེ་བཟུམ་སྦེ་ཕྱི་ནང་ངོ་འཕྲོད་ཚུགས། དེ་གསུམ་པ་དེ་ཀའི་སྐབས་ལུ། དེ་རང་ངོ་ཤེས་ཏེ་སྐྱེས་པའི་ཆོས་སྐུ་འདུ་འབྲལ་མེད་པར་འགྱུར་ཞིནམ་ད་སྦེ་དེ་བཟུམ་སྦེ་དེབ། སྦྱོར་ཚུལ་པའི་དགོས་པ་ཡོད། ཟེར་ད་ལན་གསུམ་གྱི་བར་དུ་ལྷག་ནི་དང། ལན་བདུན་གྱི་བར་དུ་ལྷག་ནི་དེ་སྦེ་ཡོད། ཟེར་ད་ག་ཚ་ག་ཡིན་ངོ་སྤྲོད་དོ་བཟུམ་ཅིག་མས་ལགས། ད་ཨ་ནེ་བཟུམ་སྦེ་ངོ་སྤྲོད་དེ་གིས་སྦེ་ས་བཅད་རུང། ག་དེམ་ཅིག་སྦེ་ངོ་མ་འཕྲོད། ཟེར་མནོ་བའི་དོགས་པ་ཡོད་བྲག་ཆུ་འབད་བ་ཅིན།

དེ་ག་དེ་བས་ངོ་སྤྲོད་སྐྱབས་གནས་ཡིན་མིན་མི་གསལ་བ་ཅན་འདྲ་ད་རེས་འདི་ན་ལས་མ་བྱུང་ནི། ད་གཤིན་པོ་གཅིག་ལུག་ཆ་བཞག་དེ་གྱེས་པའི་བཞུགས་བ་ཅན། ད་མི་ཤེས་མི་དེས་ཕྱི་གྱི་དབུ་དེ་ཕྱེ། དེ་ནང་ན་གྱི་དབུ་དེ་མ་ཕྱེས་པའི་གྱི་མཚམས་གསུམ་ཅི་མམ་ལ། ཕྱི་གྱི་དབུ་དེ་ཕྱེས་ཤིང་བལྟ་བས། ང་ཁྱེད་རང་ཞི་རྒོལ་ཟ་འོས་ཀྱི་ཡུན་ཙམ་གྱི་ལུགས་ཟེར། དང་ནིམ་ཅི་ནཱ་ལོ་ཡིན། དུས་ཚོད་དེ། བར་དོའི་གཉིས་སྦས་ཀྱིས། ཏེ་ཡོད་སའི་ངོ་སྤྲོད་སྟངས་ཀྱིས་དུས་ཚོད་གསུམ་གཅིག་སྦས་བ་ཅན། དང་ནིམ་ཅི་ནཱ་ལོ་སྤྲོད་གོ་སྲེག་མེ། ཏེ་བཞི་དགུ་ས་བའི་ཡུན་ཙམ་གྱི་སེ་ཏེ་གེ་སྦས་སའི་ཅེ་རུ་ར། ཏེ་འདི་ལུགས་མཐའ་གཅིག་ཏུ་ཉེས་པ་མིན་སྤྱིར་བཏང་གི་དབང་དུ་བསྡེབས་པའི་གསུམ་མམ། གཙོ་ཆེ་ཤོས་སྤྱིར་བཏང་ཡོངས་གྲགས་ཀྱི་དབང་དུ་བསྡེབས་པའི་གསུམ་མ་གཏོགས་ཏེ་ལ་ལུགས་ཀྱིས། འདི་བས་འཇོག་སོ་བྱེད་པས་ལ་ལུས་ཀྱི་བདེ་བ་ཡང་རེངས་སོ་བྱས་པས་དེ་རང་རང་སོ་སོ་གྱིས་སེམས་ཅན་གྱི་རྩ་ཁམས་བཟང་ཞིང་གི་ཁྱད་པར་བས་ཡང་མྱོང་སེམས་མེད། ལས་གཉེན་བཟང་ཞིང་གི་ཁྱད་པར་དང་རང་རྒྱལ་གྱི་ལས་བཟང་ཞིང་གི་ཁྱད་པར་དང། རྩ་བཟང་ཞིང་གི་ཁྱད་པར་གྱི་བས་ཤིམ་ལྟ་བས་དེ་དེ་བཟུང་བས་ཡང་མྱོང་སེམས་མེད། དུས་ཚོད་མཐའ་གཅིག་ཏུ་ཉེས་པ་མིན། ད་དེ་གི་སྐབས་ལུགས་ག་དེ་བས་ཤར་ནས་ཡིན་ན་རྣོ་བ་ཅན། དེའང་དེ་རང་གི་ལས་བཟང་ཞིང་གི་བས་ཤིམ་ལས་པས། རྩ་དེ་སོ། ང་ཅེ་ར་ཨེའི་བདག་གཡོན་ལས་ཤོག་སྟེ་གྱེས་པས། དེར་སྤྱིར་བཏང་གི་ང་ཅེ་ར་རྩ་རླུང་འཕྲོད་གོ་སེར་མེ་དེ་སུ་བྱང་བལ་གྱི་སྐབས་ཡིན་རུ་འདྲ། ད་དེ་གྱི་སྐབས་ལུག་རྩ་དེ་སུ་ག་ར་ཏེ་གཟུགས་ཁ་གྱི་རྩ་དེ་སུ་དེ་འདྲེས་པའི་སའི་གོ་ལྡོག་ཡོད་པ་ཡིན་ལ། གཞི་ཁྲོ་དམ་པ་རེ་རྗེ་ཡིད་ཀྱི་ལྷ་གཙོ་ཡིན་པས་ང་ཅེ་ར་གྱེས་དེ་ལྟར་ལུས་རྟེན་འདི་འདྲེས་པས་ནི་དེ་གྱི་དེ་གྱེས་ན་ལས་རྩ་གཙོ་འཁོར་གསུམ་ཨེ་རོ་མ་གཡོན་ལྕང་མ་དབུས་དབུ་མ་སེ་ཡོད་པ་ཡིན། ད་འདེ་བའི་དབུ་རྟ་ལུག་རྟའི་ང་ཅེ་ར་གྱི་དབུ་དེ་དེ་ཆིག་སྡེ་སྦྱོར་ཡུལ་གྱི་སྐབས་ལུག།

རྩ་ཀྱི་ལམ་བདག་དེ་བརྒྱད་པས་འཇོག་གོ་རླུང་འདི། གཟུགས་ཁ་ལོ་ཡོད་པས་ཀྱི་རྩ་བདག་དེ་བརྒྱད་པས་རླུང་འདི་སོ་འཇོག་གོ། རྩ་དེ་ལས་གཞན་པའི་གྲངས་དེ་ཡོད་པ་ཅིན་རླུང་ལས་གཞན་པས་འཇོག་ཏུ། རླུང་ལས་གཞན་པས་འཇོག་བདག་རང་ང་ཅི་ར་གི། དེ་སེམས་འདི་སོ་ལས་སོ་རུང་སེམས་བཟང་པོ་རྒྱུའི་ཐུགས་ལོ་ཀྱོལ་རུ། དེ་བདག་ག་ཅེས་པའི་རུ། དེ་རང་རྒྱལ་གྱི་སེམས་འདི་རང་གི་བདག་འཛིན་པས་དེ་བརྒྱད་པས་བས་ཚུགས། དེ་ཨང་འདི་བས་མ་སོ་མེད་དེ་རྩ་འདི་སོ་ལས་ཁམས་ལས་གཞན་མེད་པས་ཀྱི་རྩ་ཁམས་ལས་གཞན་མེད་པས་བཏགས། རྩ་ལས་གཞན་པའི་བརྡར་རླུང་ལས་གཞན་པའི་རྒྱུ་མི་ཚུགས་རླུང་ལས་གཞན་པའི་རྒྱུ་མ་ཚུགས་བརྡར། དེས་ན་ཇི་ལྟར་གྱི་སེམས་རྣམ་པར་ཤེས་པ་དེ་གཟུགས་ལས་སུ་མི་རུང་བ་པའི་ཤེམས་ལས་པའི་ཐད་དེ་བས་ཇོ་བོའི་སེམས་ཡིན་པས། དེ་བས་ནི་དེ་ཀའི་དང་འདི་རྩ་ཨེ་དང་གཡོན་ཁ་ཏུ་ལས་པའི་ཡང་ཅི་མན་ཨེ་ལས་ཡང་ཅི་མན་གཡོན་ལས་པའི་ཤེམས་ལས་པའི་རླུང་འདི་ཡང་རྩ་དེ་ཀའི། རྩ་ཁམས་ཀྱི་ལམ་བརྡར་དེ་རླུང་འདི་ཡང་དེ་བས་ཤོ་ཤེམས་ལས་པའི་དེ་གོ་གང་རུང་ཅི་ན་ལས་པ་ཐོན་དེ་ཀའི་པའི་ཤེམས་ལས་པའི། ཤེས་པ་གསལ། རེ་ཅི་དེ་གསུངས་པས་ཤའོ་སེམས་མེད།

ད་དེ་སུའི་དེ་གཞི་སྒོ་ཟ་བའི་ཡུན་ཙམ་གྱི་ལོ་ཡིན་སེ་དགོས་གདའ་ལོ་དེ་སུ་ཡ་རུ་ཉམས་ལེན་ཡོད་དམ་མིན་རང་རྒྱལ་གྱི་རྩ་ཁམས་བཟང་ངན་དང་བསྟུན་ཏེ་རྒྱལ་བའི་ཞིམ་ལས་པས་དེ་སུའི་ཉེས་པ་མེད་པ་དེ་བས་ཡང་མྱོང་སེ་མེད་ཉམས་ལེན་ཡོད་མེད་དེ་སུའི་ལུགས་ནི་ཡང་ཅི་མ་ནི་ཡུན་རན་པས་ཡ་དུས་སུ་སེ་མེད་དེ་ཐུགས་དམ་བློ་ཞུགས་དེ་ཨ་འདི་པས་བལ་ཡུལ་གང་ལེན་དུས་ཡུན་གནའ་མི་ས་མི་ཡུན་རན་པས་ཡ་བཞུགས་ཚུལ་བས་པ་དེ་ཨ་འདི་པས་ནི་དེ་གྱིས་རང་ལ་སོ་སོ་ལུགས། ཉམས་ལེན་ཡོད་ཡོད་མེད་དང་མེད་མེད་ཀྱི་ཁྱད་པར། དེ་ལས་རྩ་ཁམས་བཟང་ངན་གྱི་ཁྱད་པར་གྱིས་འབད་ཞིནམ་ལས་འབད་ད་ཅི་གོང་ལུ་ཞུ་དོ་བཟུམ་འབད་དུས་ཚོད་ངེས་པ་མེད་པ་གནམ་མེད་ས་མེད་ཡུན་རིང་དང་ཡུན་ཐུང་ཀུ་ཟེར་ངེས་པ་མེད་ཏེ་སྤྱིར་བཏང་གི་དབང་དུ་དེ་ང་བཅས་ར་བཞེས་སྒོ་ཟ་བའི་ཡུན་ཙམ་ཅིག་དེའང་ནི་འབད་ཤར་དོ་ཡོདཔ་ཨིན་དེ་གི་སྐབས་ལུ་ག་ཅི་ཤར་དོ་ཡོདཔ་ཨིན་ཟེར་བ་ཅིན། ཤག་མི་འདི། བར་དོ་གཉིས་པའི་སྐྱེས་འོད་གསལ་ཏེ་ཨ་ན་ལའི་ཤག་ནི་མོམ། བར་དོ་གཉིས་པའི་སྐྱེས་འོད་གསལ་དེ་འབད་ཤར་དོ་ཡོདཔ་ཨིན། སི། ད་པན་ཆ་ར་ཏྲིམ་ཏོན་སེ་ཏེ་སྐྱེས་པའི་ཏེ་ལམ་ཕྱུག་ཏེ་སོ་སྐྱི་ཏེ་ཨ་ནི་ཤིང་པོ་ཏེ་ལུ་ཏེ་ངོ་སྤྲོད་ཏེ་པའི་རྒྱབ་ནི་ཡིན་སེ་ཤུ་ནི་ཡིན་ལ་ཏེ་ངོ་སྤྲོད་རྒྱབ་ཐངས་ཏེ་རིམ་པ་བཞིན་མདོ་ན་ལས་མ་ཐོན་འོང་སེ་ཤུ་ཏོན། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ཤིང་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་སྒྲོལ་བར་ཤོག།

བདག་སོགས་འགྲོ་ཀྱི་བློ་སྣ་ཆོས་ལ་འགྱུར། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཁམས་གསུམ་འཁོར་བའི་སྡུག་བསྔལ་རྒྱ་མཚོ་ལྟ་བུ་དེ་ལས་གྲོལ་ཏེ། སྡུག་བསྔལ་མེད་པའི་གནས་གཏན་གྱི་བདེ་བ་རྫོགས་པའི་སངས་རྒྱས་ཀྱི་ས་ལ་ཅི་ནས་ཀྱང་འགོད་པར་བྱའོ་སྙམ་པའི་ངང་ནས་ཀུན་སློང་བྱང་ཆུབ་ཀྱི་སེམས་དང་བཅས་ཏེ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། བར་དོའི་ཐོས་གྲོལ་ལས་ཆོས་ཉིད་བར་དོ་ཆོས་ཉིད་བར་དོ་དེ་ཀྱི་སྐབས་ལུ་ཡང་ད་འོད་གསལ་དང་པོའི་ཀྱི་སྐབས་ལུ་ངོས་མ་ཟིན་པའི་ཀྱི་རྟོག་པ་ཡོད་བྲག་ཆོད་འབད་བ་ཅིན་དང་གཉིས་པ་འོད་གསལ་གཉིས་པ་དེ་ཀྱི་སྐབས་ལུ་འཆར་སྣང་དེ་འབད་ཤར་འོང་ཟེར་དེ་ངོ་སྤྲོད་བདེ་བའི་རྟགས་གོ་གསལ་བའི་ཀྱི་ལོ་བཅུ་དོན་ཞུ་བའི་སྐབས་ཡིན། རྩ་གཡས་དང་གཡོན་གྱི་ལམ་དག་དེ་གིས་འབད་ཞིནམ་ལས་འབད་དེ་ང་བཅས་རྣམ་ཤེས་དེ་ལ། རླུང་དེ་ཤོར་ཞིནམ་ལས་རླུང་གི་རྟ་ལུ་ཞོན་ཏེ་གིས་འབད་རླུང་གི་རྟ་ལུ་བསྐྱོན་ཞིནམ་དག་པས། རྣམ་ཤེས་དེ་ཡིས་མ་བྱས་རང་ལུས་ཀྱི་སྒོ་གང་རུང་གཅིག་ཁ་ལས་ཕྱི་ཁ་ལུ་ཐོན་འགྱོ། ཕྱི་ཁ་ལས་ཐོན་ཏེ་གིས་འབད་ཞིནམ་ལས་འབད། ཤེས་པ་དེ་གསལ་རྟོགས་རྟོགས་པའི་ཚར་གཅིག་སྲེད་རློམ་གྱི་འོང་ཟེར། དེ་ཡང་དུས་ཚོད་དེ་འབད་བ་ཅིན། བཞེས་སྒོ་ཟ་བའི་ཡུན་ཙམ་ཅིག་ཨིན་ཟེར་གསུངས། ཨིན་རུང་རང་ར་སོ་སོ་གྱི་རྩ་བཟང་ངན་དང། ཉམས་ལེན་ཡོད་མེད་དང་མིའི་མིག་གི་ཁྱད་པར་ལས་ཏན་ཏིག་གི་འབད་ཞིནམ་ལས་འབད། མཐའ་གཅིག་ཏུ་ངེས་པ་མེད། ཟས་ཟ་བའི་ཡུན་ཙམ་ཅིག་ཟེརཝ་ད་ལུ། ད་བཞེས་སྒོ་ཟ་བའི་ཡུན་ཙམ་ཅིག་དེ། ད་དེ། ནས་ང་བཅས་ར་མིན་སྤྱིར་བཏང་གི་དེ་ལུགས་ཅུང་ཨིན་ས་མས་ལགས། ཟན་ཟ་བའི་ཡུན་ཙམ་ཟེར་མི་དེ། དེའི་ཚེ་རྣམ་ཤེས་དེ་ཕྱི་ཁ་ལུ་ཐོན་ཞིནམ་ད་འབད་ཤི་བ་ཡིན་ནམ་མ་ཤི་བ་ཡིན་སྙམ་དུ་ངོ་མི་ཤེས་སོ་ཟེར་གསུངམ་ཨིན་པས། དེ་ཉེ་དུ་ཡི་འབྲེལ་བ་ཡང་སྔར་བཞིན་དུ་མཐོང་སྟེ་ཐོས་འོང་ཟེར། ང་བཅས་ར་ཤི་ཤིཝ་ཡིན་ནམ་མ་ཤིཝ་ཡིན་ན་ཡང་མ་ཤེས་དུས་སྐབས་ཨ་འདི་ནང་ལུ་ལྷོདཔ་ད་ལུ་ལགས། དེ་ད་བར་དོ་གཉིས་པའི་གི་ངོ་སྤྲོད་དེ་རྐྱབ་ནི་གི་དུས་སྐབས་དེ་ནང་ལུ་ལྷོདཔ་ད་ལུ། དེ་གཉིས་ཉེ་ཡོད་ཀྱི་འབྲེལ་བ་དེ་ཚུ་ཡང་ངོས་ཀྱིས་ཕམ་སྤུན་ཆ་ཡིན་ལོ་གཉེན་དང་ཉེཝ་ཡིན་ལོ་ཟེར་མི་འདི་ཚུ་གཉེན་དང་གྲོགས་པོ་ཡིན་ལོ་ཟེར་མི་འདི་ཚུ་ཡང་བོ་ལོ་ཁ་ལས་མང

དེ་ན་ལས་ཀྱི་འཁྲུལ་སྣང་དྲག་པོ་ཡང་མ་ཤར་བར་ཟེར་མི་དེའང་གནས་མམ། དེ་ལས་ཀྱི་འཁྲུལ་སྣང་དྲག་པོ་ཤར་ཏེ་འོངས་པའི་གྱི་སྐབས་ལུ་ད་འཇིག་གོང་ལུ་ཞུ་དོ་བཟུམ་འབད་གནམ་མེད་ས་མེད་ཀྱི་ཏེ་འཇིགས་སྣང་འཇིགས་སྐྲག་དངངས་སྐྲག་དེ་འབད་འོང་དོ་ཡོད་པ་ཡིན། དེའང་དེ་དུས་སྐབས་དེ་ནང་ལུ་ལས་ཀྱི་འཁྲུལ་སྣང་དྲག་པོ་ཡང་མ་ཤར་བར་ཟེར་དེ། རང་རྒྱལ་གྱི་ཏེ་གསོན་མི་གི་སྣང་བ་བཟུམ་འབད་ཞིནམ་ལས་འབད་དེ་འབད་འོང་དོ་ཡོད་པ་ཡིན། ཚེགས་མེད་སྣང་བ་ཡང་ག་ར་ཏེ་ཧེ་མ་གི་སྣང་བ་ག་ཡིན་པས་ཤར། དེ་གཤིན་རྗེ་གྱི་འཇིགས་སྐྲག་དེ་ཚུ་ཡང་མ་ལྷོད་ཟེར་མི་དུས་སྐབས་ཨ་ནི་ནང་ལུ་དེ་བདག་འདི་ན་བསླུའོ། དབུགས་འདི་སུ་ཆིག་སྟེ་སྐྱེས་པའི་ཤིམ་ལེ་བས་ཏེ་ངོ་མ་བས་ཤི་མ་ཚ་བ། དེ་ཤི་ཚ་བདག་མ་ཚ་བས་ཀྱི་ཚམ་གསུམ་གྱིས་ན་ཧུད་བིན་པས་ཏེ་བས་ནི་འདས་ཀྱི། གཤིན་རྗེ་གཡུལ་གྱི་འཇིགས་སྐྲག་ཅང་མ་ལེ་བས་ཀྱི་བ་ར་དེར་ཡང་བདག་མ་བདག་སྟེ། དུས་སྐབས་བའང་ནིམ་ཅི་ན་བསླུ། བདག་མ་བདག་བོགས་བིན་སངས་མས། དམ་དགེ་བའི་བཤེས་གཉེན་དེ་སོགས་ཀྱིས་དུས་སྐབས་བའང་ནིམ་ཅི་ན་བསླུ། དེ་ཁོང་ལོ་ངོ་སྤྲོད་ཀྱི་དམ་ངག་འདི་སུ།

དང་འཁྲུལ་སྣང་གི། རྡུལ་སྙེད་དྲག་པོ་བདེ་སྐྱིད་པའི་ཞིམ་ལས་པའི། ངོ་སྤྲོད་སྟབས་བདེ་སྐྱིད་པའི་ཟས་སྤྱོད་རུ། ངོ་འཕྲོད་ཚུལ་འབའ་ལ་ཧ་དང་དོ་ཡོད་པིན་པའི། དེ་ན་ལུང་ན་མེད་ས་མིག་གི་འུབ་ཆ་ཐབས་བདེ་སྐྱིད་པའི། དེ་ལས་ཀྱི་འཁྲུལ་སྣང་དྲག་པོ་ཡ་མ་བྱ། གཤིན་རྗེ་ཀྱི་འཇིགས་སྐྲག་འདི་སུ་ཡང་ཅི་སྨོན་གཤིན་རྗེ་འདི་སུ་གཤིན་རྗེ་ལས་མཁན་འདི་སུ་ཧུད་བདེ་སྐྱིད་པའི་ན་མེད་ས་མིག་འཇིགས་སྐྲག་སྟོན་པའི་རྐང་ལས་དེ་ང་ཅི་ར་ཨ་རོ་ཨུ་རོ་བཏང་བདེ་སྐྱིད་པའི་དེ་གང་ལུགས་དེ་ངོ་འཕྲོད་འབའ་ཡ་ལ་ཧ་ལ་ཧ་ཡོད་དོ་ཡོད་པིན་པའི། ད་གདུལ་དཀའ་དཔའ་ནིམ་ཅི་ནཱ་ལུ་པའི་བ་ཅན་ལས་ཀྱི་འཁྲུལ་སྣང་དྲག་པོ་ཡང་མ་ཤར་གཤིན་རྗེ་གི་འཇིགས་སྐྲག་ཡང་མ་ཧེ་བས་ནི་དེ་གི་གདམས་ངག་ལྟ་བས་ཀྱི་ས་མཚམས་བཟུང་བྱས། དུས་ཚོད་བཟུང་བྱས་ལྟས་ཀྱི་ཁ་ཕྱེ་ཏོག་ཏོག་ལྟས་ཅི་ནཱ་ལུ་བབས་འདི་ཡོད་པ་ཡིན་ཡིན་སེམས་མེད་ལ་དུས་ཚོད་ཁ་ཕྱེ་ཏོག་ཏོག་ཅི་ནཱ་ལུ་དེ་ཨང་འདི་ནཱ་ལུ་དེ་ད། བར་དོ་དང་པོ་བཞིའི་གཡུལ་སེལ་དེ་ངོ་མ་འཁྲུལ་པའི་གྱིས་ལྡོག་པ་གཡོ་བྲག་ཆེན་པོའི་བ་ཅན་བར་དོ་གཉིས་པའི་གྱིས་ངོ་འཕྲོད་དེ་དེ་གདུལ་དཀའ་དཔའ་ནིམ་ཅི་ནཱ་ལུ་ལྟ་བསྐོར་དུ་ཡོད་པ་ཡིན་ཡིན་སེམས་མེད་ད་དེ་ལུགས། ངོ་སྤྲོད་ལྕགས་རྟ་ལུག་ངོ་སྤྲོད་ཀྱི་ངོ་སྤྲོད་ལྕགས་བསྲེགས་ཀྱི་ཡུལ་ལུགས་གཤིན་པོ་དེ་ལུག་དང་སྐས་རིམ་པ་ཀྱི་རིམ་པ་སྤྱི་དང་རྫོང་རིམ་པའི་ཀྱི་རིམ་པ་སེང་སྟེ་དེ་བས་ཡོད་སེང་མེད་དེ་ལ་ལུག་སྤྱི་སྐས་རིམ་སྒོམ་ཞིམ་པོའི་ཀྱི་གནས་སྐབས་ན་ལུག་ཞིམ་མི་ལ་ལུག་སྤྱི་རྫོང་རིམ་སྒོམ་དེ་ཀྱི་བས་ཞིམ་ལས་བས་ཞིམ་མི་ལ་ལུག་སྤྱི་སྐས་རིམ་དང་རྫོང་རིམ་ག་ནས་ཡང་མ་སྒོམ་པ་བས་ཞིམ་ལས་བས་ཐ་མལ་པའི་ཀྱི་དབང་དུ་བས་ཞིམ་མི་ལ་གཟུགས་པ་དེ་བས་ཡོད་སེང་མེད།

ཁོང་རང་ཧེ་མ་སྐྱེད་རིམ་འགའ་ཅི་སྒོམ་སྒོམ་པའི་ནང། བླ་མ། ཡི་དམ་མཁའ་འགྲོ་ལ་སོགས་པའི་གིས། དེ་སྐྱེད་རིམ་འགའ་ཅི་སྒོམ་འདི་ཡོད་པའི་ནང། དེ་འང་འདི་སྙོན་རྟོག་འདི་ཚོ་ལྷག་བཞིན་སླེབས་པས་དེ་འཁོར་ལོ་ལས་གཞན་པའི། དེ་དང་གསལ་རྟོག་ཐོབ་པའི་ངོ་སྤྲོད་བྱབ་སྒྲིབ་ཀྱི་མགོ། སེམས་མེད་དེ་ལས་འདྲེ་འཁོར་དྲན་པ་ཧེ་བཞིན་སླེབས་པས། དེ་གང་ལས་དེ་འདྲེམས་ཚོགས་ཞིམ་དང། དེ་ཁོ་གྱིས། དེ་ཧེ་མ་གྱིས་བསྐྱེད་རིམ་བསྒོམ་མི་གྱིས། དེ་སྙུན་གཏོར་དེ་སུ་ལྷ་བདུད་ཀྱི་མེས་གང་ལས། དེ་བསྐྱེད་རིམ་དེ་སུ་བསྒོམ་མཚོན་ཡིན་པས། དེ་ལས་བསྐྱེད་རིམ་གྱི་ལྷ་དེ་སུ་བསྒོམ་དེ་བྱོད་ཡུལ་གང་ལས། འཁོར་ལོ་འཇིགས་སྐྲག་དང་འཁྲུལ་སྣང་དེ་སུ་མི་འོང་ནི་ཡིན་སེམས་མེད་དང་འདི་མ་བྱུང་པས་གང། དེ་ཁོང་རང་གིས་རང་ཚོད་ལས་གཞན་པའི་གཟུང་བདེ་སྐྱེད་པའི་ཞིམ་ལས་པས། དེ་འཇིགས་སྐྲག་དང་འཁྲུལ་སྣང་གི་དབང་དུ་མི་ཐེ་བ་པའི་ཞིམ་ལས་པས། དེ་ཁོང་རང་གིས། དེ་ལྷ་དེ་སུ་ལས་གཞན་པས་བསྒོམ།

བདག་སོགས་འགྲོ་རྒྱུད་བློ་སྣང་ཆོས་ལ་འབྱོར། མ་གྱུར་འགྲོ་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་དེ་ནི། བར་དོ་ཐོས་གྲོལ་ལས་ཆོས་ཉིད་ཀྱི་བར་དོ་ད་ཞུ་བའི་གི་སྐབས་ཨིནམ་ལས་དེ་ཡང་དེ་ནང་ལས་ཁ་ཙ་གི་འཕྲོ་མཐུད་དེ་ག་དེ་སྦེ་གསུངམ་སྨོ་ཟེར་བ་ཅིན། ད་གཤིན་པོ་ཚེ་ལས་འདས་པ་གི། ཉམས་ཚོད་དང་བསྟུན་ཏེ་གི་སྦེ་དེ་ཁོ་རང་གི་ཤེས་ཡོན། ཁོ་རང་གི་སྦྱང་བརྩོན། ཁོ་རང་གི་ཉམས་ལེན། ག་ཅི་ཡོདཔ་ཨིན་ན་ད་དེ་ཚུ་དང་བསྟུན་ཏེ་གི་སྦེ། བསྐྱེད་རིམ་སྒོམ་མི་ཅིག་ཨིན་པ་ཅིན་འདི་དང་བསྟུན་ཏེ་གི་སྦེ་བསྐྱེད་རིམ་གྱི་མངོན་རྟོགས་དེ་ཚུ་ལྷག་སྟེ་བྱིན། རྫོགས་རིམ་སྒོམ་སྟེ་གི་སྦེ་སྡོད་པའི་གི་སྐབས་ཤི་མི་ཨིན་པ་ཅིན་དེ་རྫོགས་རིམ་སྒོམ་སྟངས་དེ་ཚུ་སླབ་བྱིན་དགོ། འདི་ཡང་གཙོ་བོ་རང་ག་ཅི་རང་ཧེ་མ་ལས་རང་གི་སྒོམ་པའི་གི་ཉམས་མྱོང་ཡོད་དེ་གི་སྦེ་ཟེར་སྤྱི་རུ་ར།

རང་དང། དེ་བླམ། མཆེད་དེ་ཚུ་གི་བར་ན་ལུ། དེ་ལྟར་དམ་ཚིག་དེ་ཚུ་བསྲུང་མ་ཚུགས་མི། ད་དེ་བསྲུང་བའི་སྡོམ་པ་དམ་ཚིག་ཉམས་མི་དེ་ཚུ་གི་ངོ་ལུ་ཡང་དེ་ཨིན་ཅི་མིན་ཅི། དེ་ལྟར་ཁོང་ངན་སོང་ལུ་འགྱོ་དགོ་པའི་གི་དུང་ཁ་ཅིག་ཨིན་པས་བ། དེ་འབད་ནི་དེ་གིས་ཁོང་ཆ་ཁྱབ་ངན་སོང་ལུ་མི་འགྱོ་ནི་གི་དོན་ལུ་སྦེ་དང་ནི། ལས་དྲག་པོ་དེ་རྒྱུན་གཅོད་ནི་གི་དོན་ལུ་ངོ་སྤྲོད་རྐྱབ་ནི་དེ་ཁག་ཆེ་ཟེར་མས། ད་ངོ་སྤྲོད་དེ་ཡ་དེ་རུ་ཡ་བར་དོ་དང་པོ་ལུ་ལེགས་ཤོམ་སྦེ་ངོ་འཕྲོད་ཚུགས་ཏེ་གི་འབད་བ་ཅིན་དེ་རབ་ཨིན་ཟེར་མས་ཡ་ངོ་སྤྲོད་རྐྱབ་སྟེ་ག་དེམ་ཅིག་སྦེ་ཡ་ངོ་འཕྲོད་མ་ཚུགས་པ་ཅིན་བར་དོ་གཉིས་པ་དེ་གི་སྐབས་ལུ་ངོ་སྤྲོད་དེ་སྦེ་རྐྱབ་མི་དེ་གནམ་མེད་ས་མེད་ཁག་ཆེ་ཏོག་ཏོ་ཅིག་ཨིན་གལ་ཆེ་ཏོག་ཏོ་ཅིག་ཨིན་ད་ག་ད་ག་ལུ་ར་ཨིན་རུང་ཕན་ཐོགས་ཟེར་ད་ཤེས་ཡོན་མིན་མི་ད་འཇིག་རྟེན་ཐ་མལ་པ་གཅིག་གི་དབང་དུ་བཏང་བ་ཅིན་དེ་དེ་ར་མམ་ད་ཤེས་ཡོན་ཡོད་མི

ཟེར། ཡི་དམ་དཔའ་བོ་རྟ་མགྲིན་མོ། ཡི་དམ་རྡོ་རྗེ་སེམས་དཔའ་མོ། དེ་ཁྱེད་ཀྱི་ཡི་དམ་ག་ཅི་བསྒོམ་དུ་ཡོད་དགོ་ཟེར། དང། འདི་ཁྱེད་རང་གི་ཧེ་མ་ག་བསྒོམ་བུ་གི་ཡི་དམ་འདི། དང། ཡི་དམ་ཡང་ཅི་མོན་རྗེ་བཙུན་སྒྲོལ་མ་བསྟེན་ཏེ་ཡོད་མོ་ཡང་ཅི་མོན་གུ་རུ་རིན་པོ་ཆེ་བསྟེན་ཏེ་ཡོད་མོ། དང། འདི་ཁྱེད་རང་གི་རྩ་བའི་བླམ་ཟེར་རུང་འདྲ་ཁྱེད་རང་གི་ཡི་དམ་གྱི་ལྷ་ག་ཡིན་མི་འདི་དེ་ལས་གཞན་པའི་བསྒོམ་ཟེར་དེ་གིས་སྦེ་སླབ་བྱིན་དགོ་ཟེར་མས། ད་བྱ་ར་རྩ་བའི་ལམ་བསྟན་ཏེ་སྐྱེས་པའི་ཡོབ་གྲགས་ཆེན་པོའི་བར་ཅན་བྱ་ར་རྩ་བའི་ལམ་མི་མཚན་སྟོན་ཏེ་སྐྱེས་པའི་བོགས་ཞེས་རྩ་བའི་ལམ་ལོ་སེའུ་བཏབ་ཞེས་ཟེར། ཡི་དམ་བཟླས་པའི་བསྟན་ཏེ་ཡོད་པ་ཅན་ཡི་དམ་དང་མཁའ་འགྲོ་སྡེ་སོགས་ལོ་སེའུ་བཏབ་ཏེ་སྐྱེས་པའི་ཁོང་གི་མཚན་སྟོན་ཏེ་སྐྱེས་པའི་ཞིམ་ལས་པའི་སེའུ་བཏབ་ཞེས་ཟེར་ཏེ་སྐྱེས་པའི་ད་དྲན་པ་མ་ཡེངས་ད་དོ་བདུད་ཚོད་ཨ་ནིམ་སྤྱི་ན་ལོ། ད་དུང་ཆོས་ལུགས་རྣམས་མི་བསམ་མི་ཁ་བྱེད་འོས་ཀྱི་དུས་ཚོད་རྒྱའི་ཆེ་ཏོག་ཏོག་ཆེ་ནག་ལུག་ཤོད་དུ་ཡོད་པ་ཡིན་ད་པན་ཆ་ར་དྲན་པ་མ་ཡེངས་པ་པེ་ཤིམ་ལེ་པེ་ད་ཧ་ནི་ཡི་དམ་གྱི་ལྷ་ལུག་གསོལ་བ་བཏབ་ཤི་ཟེ་ད་ཧ་ནི་པན་རླབས་ཆེན་གོ་སྲེག་མེད་མ་ཡེངས་ཤི་བདུན་པ་དྲག་པོ་ཡིད་ལ་གཏོད་ཅིག་སྣང་བ་རང་བཞིན་མེད་པར་ཆུ་ཟླ་ཆུ་ནང་གི་ཟླ་བ་ལྟར་བསྒོམས་ཤིག་ཟེ། སེམས་དྲན་པ་མ་ཡེངས་ཟེ། སེམས་དྲན་པ་མ་ཡེངས་པ་འབད་ཞིནམ་ལས་སྦེ་ག་ཅི་འབད་དགོཔ་ཨིན་ན་མནོ་བ་ཅིན། ཁྱེད་རང་གི་དྲན་པ་ཐེབས་ཅིག་ར་བཏོན་ཞིནམ་ལས་སྦེ། འདུན་པ་དྲག་པོ་གི་སྒོ་ནས་འབད་ཞིནམ་ལས་སྦེ། དམིགས་པ་དེ་བར་རང་གི་རྩ་བའི་བླ་མ། རང་གི་ཡི་དམ་གྱི་ལྷ། དེ་ཚུ་ལུ། དེ་གཏད་དེ་གིས་སྦེ་སྡོད་དགོ། ཟེར་མས་དམིགས་པ་རྩེ་གཅིག་ཏུ་གཏོད་ཞིནམ་ལས་སྦེ། སྣང་ལ་རང་བཞིན་མེད་པ་སྦེ། དེ་ཁྱོད་ལུ་འཇིགས་སྐྲག་དང་དངངས་སྐྲག་ག་ཅི་ར་འབྱུང་དེ་གིས་སྦེ་སེལ་བྱེད་རུང། སྡུག་བསྔལ་ག་ཅི་ར་འབྱུང་དེ་གིས་སྦེ་སེལ་བྱེད་རུང། སྣང་ནི་སྣང་ལ་རང་བཞིན་མེད་པ་པའི་ཞིམ་ལེ་བའི་དཔེར་སྣང་བ་ཆུ་སྣ་ལུ་ཟླ་འུ་ཤ་དོག་གསུམ་མིག་གི་སྣང་བ་ཕྱེད་པའི་སྒོམ་གོ། སེམས་མེད་ངོ་སྤྲོད་ལྕགས་པོ་ནི་མེད། འདུས་བྱས་ཤ་ཁྲག་ཕུང་པོ་ཡུལ་གྱི་ལུས་པས། དེ་ཆ་མཉམ་སྡུག་བསྔལ་གཉུག་མའི་འདི་ཡང་རྣམ་མེད་སེམས་མེད་ཡང་ནི་བཟུང་བས་འདུས་བྱས་ཤ་ཁྲག་ཕུང་པོ་ཡི་ལུས་ཡིན། ཟེར་ཏེ་འདི་ལས་འདས། ཕ་ལས་ཚུ། དེ་འཇིགས་སྐྲག་དང་དངངས་སྐྲག། དེ་དགའ་སྐྱེད་ར་ཆུང་དེ་སྐྱེད་པའི་ཟས་བཅས་རུ་ར། དེ་ཡང་ནི་བཟུང་བས།

རང་བཞིན་གྱིས་མ་གྲུབ་པ་གི་ཆོས། སྟོང་པ་ཉིད་ཀྱི་རང་བཞིན་གཙོ་བོ་རང། དཔེར་ན་ཆུ་ནང་གི་ཟླ་བོ་བཟུམ་ཅིག་སྦེ་སྒོམ་དགོ་ཟེར་ཆུ་ནང་གི་ཟླ་བོ་དེ་ཟླ་བོ་ངོ་མ་མིན་པ་ནམ་མཁའ་གྱི་ཟླ་བོ་ཤར་བའི་སྐབས་ལུ་དྭངས་མ་ཕོག་ཕོགཔ་ཡིན་པས། དཔེ་ཨ་ནི་བཟུམ་ཅིག་སྦེ་སྒོམ་དགོ་ངོ་མ་ཡིན་བདེན་པ་གྲུབ་གྲུབ་ཡིན་ཟེར་མནོ་བའི་གི་སྣང་བ་སྦེ་སྒོམ་ནི་མི་འོང་ཟེར་བག་ཆགས་དང་ཞེན་ཆགས་སྐྱེ་ནི་མི་འོང་བདེ་བ་དང་སྟོང་ཉིད་ག་ཅི་ར་བྱུང་རུང་དེ་ལྟ། བདེ་སྡུག་གི་རྣམ་བཞག་དེ་ཚུ་ལུ་ཆགས་ཞེན་སྐྱེ་ནི་མི་འོང་ཆགས་སྡང་སྐྱེ་ནི་མི་འོང་ཟེར་མས། ཅེས་གསལ་བཏབ་པོ་སྐྱེ་བོ་ཐ་མལ་པ་ཡིན་ན་ཇོ་བོ་ཐུགས་རྗེ་ཆེན་པོ་སྒོམས་ཤིག་སྐྱེ་བོ་ཐ་མལ་པ་ཁྱོད་ལུ་ཡི་དམ་གྱི་ལྷ་ལ་སོགས་པ་སོ་སོ་ག་ནི་ཡང་མེད་རྩ་བའི་བླ་མ་ཟེར་བ་མེད་པ་ཅིན་ཁྱོད་རང་ཡི་དམ་འཕགས་པ་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་དེ་ར་སེམས་ཁར་བསྐྱེད་དེ་འདུན་པ་རྩེ་གཅིག་གི་ཐོག་ལས་སྒོམ་གསོལ་བ་བཏབ་ཤིག་འདུན་པ་དྲག་པོ་གི་ཐོག་ལས་གསོལ་བ་བཏབ་པ་ཅིན་ཁྱེད་རང་ནི་སྡུག་བསྔལ་དེ་ནང་ལས་གྲོལ་ཚུགས་ཟེར་ངོ་སྤྲོད་དེ་སྦེ་བྱ་ཕོ་ཟེར་ཡིན་པས་ལགས།